ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་ཉེར་གཅིག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་པའི་ཚེས་བཅུ་གཅིག། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུ་རྒྱུ་ནས། བོད་ཀྱི་རིག་གནས་དང་བཅས་པ་ཐམས་ཅད་ཀྱི་ཡིག་ཆ་རྣམས་དཔར་ཤིང་དུ་བརྐོས་ནས་དར་སྤེལ་གཏོང་བར་བརྟེན། བོད་ཀྱི་ཚན་རིག་ལག་རྩལ་དང་སློབ་གསོ་དར་སྤེལ་བོད་ཀྱི་ཆོས་རིག་སྲུང་སྐྱོབ་ཐད་མཛད་རྗེས་ཆེན་པོ་ཡོད་པའི་སྡེ་དགེ་ཆོས་རྒྱལ་བསྟན་པ་ཚེ་རིང་གི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན།

བོད་ཀྱི་ཁམས་སྡེ་དགེ་ཆོས་རྒྱལ་བསྟན་པ་ཚེ་རིང་མཆོག་གི་ད་ལོ་རྒྱུས་འདི་ངོ་སྤྲོད་ཞུ་གི་ཡིན། ང་ཚོས་ཡང་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་རྗེས། རྒྱ་གར་གྱི་བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།
ལགས་སོ། ད་གྲོགས་ལགས་བཀྲ་ཤིས་བདེ་ལེགས།
ལའོ། ད་རྒན་ལགས་ཡིན་པས་ན་དམིགས་བསལ་ང་རང་ཚོ་ནི་ལོ་རྒྱུས་ཐོག་གི་ད་གྲགས་ཅན་མི་སྣ་ཚོའི་མཛད་རྗེས་ད་དེ་དག་རྒན་ལགས་ཀྱིས་ནི་ཕྱོགས་བསྡུས་རྩོམ་སྒྲིག་གནང་རྗེས་བྱས་ཕྱག་དེབ་འདི་པར་སྐྲུན་གནང་ཡོད་རེད་ལ་ད་ད་ལྟ་གོང་ལ་ནི་ངོ་སྤྲོད་ཞུས་པ་ནང་བཞིན་གྱི་དེ་རིང་ལེ་ཚན་འདིའི་ནང་ལོགས་ཀྱི་བརྗོད་གཞི་དེ་ཡིན་པས་ན། མདོ་སྔགས་རིག་གནས་དང་བཅས་པ་ཐམས་ཅད་ཀྱི་ཡིག་ཆ་དེ་དག་ཡང་དཔར་ཤིང་ཐོག་ལ་བརྐོས་བྱས་དར་ཁྱབ་གནང་བར་བརྟེན་བྱས་ད་ང་རང་ཚོ་བོད་ཀྱི་ཚན་རིག་ལག་རྩལ་ཞུས་ན་རེད། བོད་ཀྱི་སློབ་གསོ་དར་སྤེལ་གནང་ཡ་རེད། དེ་ག་ནང་བཞིན་བོད་ཀྱི་ཆོས་རིག་སྲུང་སྐྱོབ་ཀྱི་ཐོག་ལ་མཛད་རྗེས་ཆེན་པོ་ཡོད་པའི་སྡེ་དགེ་ཆོས་རྒྱལ་བསྟན་པ་ཚེ་རིང་གི་སྐུ་ཚེ།

ད་བོད་ད་ས་གནས་ཀྱི་དཔོན་པོ་མ་འདྲ་བ་མང་པོ་ཡོད་པའི་ཁྲོད་ནས་ཡང་ས་ཁུལ་དེའི་ཆབ་སྲིད་དང་འཛིན་སྐྱོང་གི་གནས་སྟངས་རྐྱང་རྐྱང་མ་ཡིན་པ། བོད་ཀྱི་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གཞུང་གི་ངོས་ཆ་ནས་བྱས་པ་ཡིན་ན་ཡང་ལོ་རྒྱུས་ཀྱི་སྟེང་ནས་གོ་ད་མཛད་རྗེས་ཆེན་པོ་དང་དེ་ནས་བོད་ཀྱི་ཆོས་དང་རིག་གཞུང། ཡུན་གནས་དང་དེ་ནས་དར་སྤེལ་ཡོང་བ་ལ་དམིགས་བསལ་གྱི་ད་བྱས་པ་ཅན་དང་དེ་ནས་མཛད་པ་ཅན་གཅིག་ཡིན་པ་ཡིན་དུས། འདི་ལོའི་ང་ཚོ་ཡང་བོད་ཁམས་ཀྱི་ལོ་རྒྱུས་སྤྱི་དང་ལྷག་པར་དུ

དཔེར་ན་སྡེ་དགེ་རྒྱལ་པོ་ད་ལྟ་ངེད་གཉིས་གླེང་བཞིན་པའི་སྡེ་དགེ་རྒྱལ་པོ་བསྟན་པ་ཚེ་རིང་ལྟ་བུར་མཚོན་པ་ཡིན་ན། ད་སྐུ་ན་གཞོན་དུས་ཀྱི་གནས་སྟངས་ད་ཞུས་པ་ཡིན་ན། རྩ་བའི། ད་སྐུ་རིགས་དེ་ད་ཆིག་ལྷང་ལ་མ་ལྟོས་པའི་རྒྱལ་པོའི་རིགས་སུ་འཁྲུངས་པ་རེད། ད་ཡིན་པ་ཡིན་ན་ཡང་དེའི་ཐུགས་དེ་ཧ་ཅང་གི། ཞི་བ་དང་དེ་ནས་དུལ་བ་ད་བརྩེ་བ་ཅན་ཧ་ཅང་གི། ད་ཞི་འཇམ་ཅན་དང་དེ་ནས་ཞི་དུལ་ཅན་གི་མ་འདྲ་བ། དེ་འདྲའི་གཤིས་ཀ་ཅན་ཡོད་པ་གཅིག་དང། དེ་ནས་ཧ་ཅང་གི་ད་སྐུ་ན་གཞོན་དུས་ནས་བཟུང་སྟེ།

ད་རྒྱལ་པོའི་རིགས་ཡིན་མིན་གྱི་གནས་སྟངས་དེ་འདྲའི་མ་ཡིན་པར། རང་བཞིན་ལྷན་སྐྱེས་ཀྱི་སྟེང་ནས། ག་རེ་ཟེར་ད་ང་ཚོ་དེང་སང་ཡིན་ན། ད་སློབ་སྦྱོང། ཅེས་པའི་ཚེ་ན་ད་ཤེས་རབ་འཚོལ་བ་དང་དེ་ནས་རིག་པ་འཚོལ་བ་ལ་རང་བཞིན་གྱི། དོ་སྣང་ཡོད་མཁན་གཅིག་ད་དོ་སྣང་ཡོད་མཁན་གཅིག་དང་དེ་ལ་དོ་སྣང་ཡོད་ཙམ་མ་ཡིན་པར། ད་འབད་བརྩོན་གནང་མཁན་གཅིག། འོ་དེ་འདྲའི་གྱི། ཤེས་པ་མ་འདྲ་བ་དང་དེ་ནས་ཀུན་སྤྱོད་དང་གང་ཅིའི་སྟེང་ནས། མ་འདྲ་བ་གཅིག་ད་ཡིན་པས་སོ་དེ་འདྲ་གཅིག་འདུག་གཅིག་དེ་རེད།

གྲགས་ཆེན་པོ་ཞིག་ར་གཅིག་གི་ཆགས་བསྡད་ཡོད་རེད་བྱས་ཙང་ད་རྒན་ལགས་ང་ཚོ་ཡང་འབྲེལ་ཡོད་ཀྱི་ཐོག་ནས་ད་ས་གནས་འདི་ངོ་སྤྲོད་གནང་སོང་ལ་ཨ་ནི་ད་ལྟ་ང་ཚོ་ཡང་ལེ་ཚན་ནང་ལོགས་ལ་ངོ་སྤྲོད་ཞུ་ཡག་གི་བརྗོད་གཞི་དེ་ཡིན་པ་ཡིན་ན་སྡེ་དགེ་ཆོས་རྒྱལ་བསྟན་པ་ཚེ་རིང་གིས་ད་སྐུ་ཚེའི་ལོ་རྒྱུས་དེ་ཡིན་དུས་ད་ཁོ་རང་ཆུང་དུས་ནས་ཡང། གཅིག་གིས་ཆོས་དང་རིག་གཞུང་ཚང་མའི་ཐོག་ལ་སློབ་སྦྱོང་གནང་ཡག་ལ་ཐུགས་སྣང་ཆེན་པོ་ཡོད་མཁན་གཅིག་དང་ཚང་མའི་ཐོག་ལ་སྦྱང་བརྩོན་གཏིང་ཟབ་པོ་གནང་མཁན་གཅིག་གི་ཡིན་ས་རེད། ལྷག་པར་དུ་ནི་བོད་ཀྱི་གསོ་བ་རིག་པའི་གཞུང་གི་ཐོག་ལ་སློབ་སྦྱོང་གཏིང་ཟབ་པོ་གནང་པ་དང་ནི། དེའི་ཁྲོད་ནས་ད་ཁོ་རང་གིས་མི་མང་པོ་སྨན་བཅོས་གནང་པའི་གནས་ཚུལ་དེ་འདྲས་འདུག་བྱས་ཙང་དེའི་སྐབས་ཀྱི་ད་ཆོས་རྒྱལ་བསྟན་པ་ཚེ་རིང་གིས་ནི་ཁོ་རང་གི་བླ་མ་ར་གཙོ་བོ་སུ་བསྟེན་ཡོད་ན་ད་ཁོ་རང་སྦྱང་བརྩོན་གཏིང་ཟབ་པོ་དེ་སྐད་ཅིག་གནང་དུས་ཀ་ནས་དགེ་རྒན་ཡིན་ནའང་མང་པོ་བསྟེན་གནང་ཡོད་ཀྱི་རེད་པ།

རང་ཅིག་ཧ་གོ་ཐུབ་པ་ནོ་ཅིག་ཡོང་གི་ཡོད་ཟེར་བླངས་ལ། ལོངས་ལོངས་བྱས་ཙང་གི། ཁོ་རང་གི་སློབ་གཉེར་གྱི་གནས་སྟངས་དེ་གའི་རྒན་ལགས་ཀྱིས་གོང་ལ་ངོ་སྤྲོད་གནང་སོང། གཅིག་སྟོང་བདུན་བརྒྱ་བཅུ་བཞི་ལོ་ལ་སྐབས་དེ་དུས་ཀྱི་ད་སྡེ་དགེའི་རྒྱལ་པོ་བསོད་ནམས་ཕུན་ཚོགས་ནི། ཅིག་གིས་གཤེགས་པའི་རྗེས་ལ་ཡིན་པ་ཡིན་ན། ཨ་ནི་སྡེ་དགེའི་ས་སྐྱོང་འདི་ཁོ་རང་གིས་གནང་རྒྱུ་བྱས། ཡོད་རེད་གསུང་གི་བྱས་ཙང་ཁོ་རང་གི་ས་སྐྱོང་གནང་སྟངས་ཀྱི་ཐོག་ལ་ཐུགས་འགན་བཞེས་སྟངས་དེ་ཚོ་ཡང་ག་འདྲ་རེ་བྱེད་ཀྱི་ཡོད་ན་ད་ཁོ་རང་སྡེ་དགེའི་རྒྱལ་རབས་ད་ག་ཚོད་ཙམ་ཅིག་གི་ཆགས་ཀྱི་ཡོད་རེད། ཁོ་རང་གི་ད་སྡེ་དགེའི་ཁུལ་གྱི་ས་སྐྱོང་གནང་པའི་རིང་ག་ཡིན་པ་ཡིན་ན་རྫོང་ག་ཚོད་ཙམ་ཅིག་གི་སྡེ་དགེའི་རྒྱལ་པོའི་མངའ་འོག་ལ་བསྡུས་ཡོད་ན་ད། དེ་འདྲས་ཀྱིས་ཁོ་རང་གི་ད་སྡེ་དགེའི་ས་སྐྱོང་འདི་གནང་པའི་སྐབས་ལ་མངའ་ཐང་རྒྱས་པ་ཅིག་བྱུང་པ་ཟེར་བྱས་འདུག་བྱས་ཙང་ཁོ་རང་གི་ཆབ་སྲིད་ཀྱི་སྐྱོང་སྟངས་ཐད་ལ་གོང་གི་རྒྱལ་པོ་ཚོ་དང་མ་འདྲ་གི་དམིགས་བསལ་ཁྱད་ཆོས་ར་ག་རེ་ཡོད་ན་ལོ། ད་ནི་ཐང་ན་འདི་ནི་ཐང་འདི་ག་འདྲས་ཞུ་དགོས་ད་འདི་ཤེས་ཐང་འདི་ཅིག་ན་དཔེར་ན། ཐའི་དང་པོ་ད་སྡེ་དགེའི་རྒྱལ་པོ་ཟེར་ན་འདྲ་དཔོན་ས་ལ་གོ་ཐང། དེ་ལྟ་བུའི་བྱས་པ་ཡིན་ན

ཨ་ནི་དེའི་འབྲེལ་ཡོད་ཀྱི་ཡང་ཁོ་རང་གི་མཛད་རྗེས་དེ་དག་ངོ་སྤྲོད་གནང་རོགས་གནང་ད་རྒྱལ་པོ་ཁོ་རང་ཆབ་སྲིད་རྐྱང་པ་མ་ཡིན་པར་ད་བསྟན་པ་རིས་མེད་ཀྱི་ཐོག་ནས་ཨ་ནི་གུས་ཞབས་དང་མཆོད་བཀུར་རྒྱ་ཆེན་པོ་ཞུ་མཁན་ཅིག་ཡིན་པ་འདུག་དེའི་སྐོར་ནས་ཨ་ནི་རྒན་ལགས་ཀྱིས་ང་ཚོར་ཡང་འགྲེལ་བཤད་ཞིག་གནང་རོགས་གནང། དེ་རེད་ད་བར་ང་རང་གོང་དུ་རང་ཁ་ལགས་གསུངས་པ་ནང་བཞིན་རྩ་བའི་ང་ཚོས་ཆོས་རྒྱལ་ཟེར་ཡོད་དེ།

ཡུལ་ལུང་སོ་སོ་ལ་སོ་སོའི་ངོ་བརྗེ་ངེས་ཀྱི། ད་མི་སུ་ཡིན་པ་དེ་ལ་ཡང་མང་པོ་གཅིག་དང་མ་འདྲ་བ་རེད། དཔེར་ན། ད་ང་ཚོའི་གཞུང་ནས་ཡིན་ན་དེ་ད་སོ་སོའི་ལུང་པ་ཆེ་ཆུང་ལ་མ་ལྟོས་ལུང་པ་དེ་ལ་དབང་བྱེད་མཁན་གནའ་སྔ་མོ། ད་ལུང་པ་སོ་སོ་ད་ལུང་པ་ལ་ཆེ་ཆུང་དང་མ་འདྲ་དང་མ་འདྲ་བ་ཡོད་པ་དེ་ཡིན་ན་ཡང། ད་ལུང་པ་ད་སོ་སོ་ལ་དབང་བྱེད་མཁན་ད་ལུང་པ་ག་བ་ཡིན་ན་ལུང་པ་སོ་སོ་ལ་དབང་བྱེད་མཁན་གྱི་དཔོན་པོ།

གཏོར་བཅོམ་དང། ད་ནི་དེ་འདྲའི་བར་ཆད་ནོ། ཧ་ཅང་གི་ཤུགས་ཆེན་པོ་བྱུང་བ་དེའི་སྐབས་དེ་ལ་གུ་ཤྲི་བསྟན་འཛིན་ཆོས་རྒྱལ་གྱིས། ད་རོ་ཆུག་ཟེར་ན་དེ་འདྲའི་གི་སྟངས་ནི། བེ་རི་དང་དེ་ནི་ཆོག་ཐུ་དུ་བེ་རི་རྩ་མེད་བྱེད་ན། དེའི་སྐབས་དེ་བྱེད་དོ། དེ་བྱེད་དེ་དུ་གཟུགས་སྟངས་ནི་ཡང། དེའི་རྩ་མེད་གནང་བ་རྩ་མེད་གནང་བ་ཟེར་མ་ཟེར་ད་དེའི་སྐབས་དེ་ནས་བཟུང་སྟེ་སྡེ་དགེ་གི་རྒྱལ་པོ་མངའ་ཐང་དེ། སྔར་ལས་བྱང་བ་ཡ། ད་ཡར་རྒྱས་འགྲོ་སོང་སྐད་ཆ་དེ་འདྲའི་ཅིག་ཡོད་པ་རེད་དེ་ཡང། ད་དེ་དང་འབྲེལ་ནས་ཡང། གོང་གི། ད་སྡེ་དགེ་གི་ད་རྒྱལ་པོ་དེ་དང། དེ་བླ་ཆེན་བྱམས་པ་ཕུན་ཚོགས་ཟེར་དེ་དང་དེ་ནི་དགའ་ལྡན་ཕོ་བྲང་གི་བར་འབྲེལ་བ་གང་འཚམས།

ཐོག་མར་ཁོ་རང་གིས་ད་པར་ཁང་དེ་འདྲས་ཅིག་བཞེངས་གནང་ཡག་གི་བསམ་བློ་དེ་འཁོར་སྟངས་ཀྱི་ཐོག་ལ་གསུང་ཚུལ་འདི་འགའ་ཤས་ཅིག་ཡོང་གི། བྱས་ཙང་དེའི་ནང་ལོགས་ནས་ད་ལྟ་ངས་ཡང་ཤེས་རྟོགས་བྱུང་ཡང་གཅིག་དེ་ཡིན་པ་ཡིན་ནའང་ནི་སྐབས་དེ་དུས་ད་ཉིན་མོ་ཁ་ཤས་རིང་ག་ནི་ཅིག་ཕྲུ་གུ་ཆུང་ཆུང་ཅིག་གི་ཡི་གེ་ཀློག་པའི་སྒྲ་འདྲས་ཅིག་ཐོས་གནང་རྗེས་ཁོ་རང་གིས་བཙལ་ག་ཐད་དུས་མ་རྙེད་པའི་གནས་ཚུལ་དེ་འདྲས་ཅིག་གི་ཐོག་ནས་ད།

ནན་ཏན་མགྱོགས་པོ་འཛིན་ཏེ་བགྲོད་པ་འདི་ཐབས་གང་ཞིག་གིས་ཕེབས་ཡང་ལྗིད་སྙམ་པའི་རྣམ་པར་གྱུར་པའི་ཉི་ཚལ་འདྲ་བར་ཤོག་ཟེར་ནས་ལྗིད་རིང་པོ་ཞིག་ད་ཐུང་མོ་གནང་བ་ནང་བཞིན་ཅི་ཞེ་ན། ད་རྒྱ་བོ་འདི་ཚོ་ངོ་ནས་དེ་ཡིན་ས་རེད། ག་དུས་ཡིན་ནའང་ངོ་ནས་ད་ཟངས་འཇིག་ད་འགྲོ་བའི་ད་དུས་གཅིག་གི་གཞི་རྩ་ཡིན་པའི་ཟངས་འཇིག་གི་བསྟན་པ་དེ་ག་འདྲ་བྱས་ན་ད་མུ་མཐུད་དེ་གནས་གི་རེད། ག་འདྲ་བྱས་ན་ཕིགས་ཀྱིན་འགྲོ་གི་རེད།

ཁོ་རང་གི་ལེགས་པའི་བྱ་བ་དང་ཕུན་སུམ་ཚོགས་པའི་བྱ་བ་དེ་ལེགས་འགྲུབ་ཡོང་བའི་ཆ་རྐྱེན་སྟེས་དབང་ཟེར་ན་ནི་མ་བསྒྲིགས་རང་འགྲིག་གི་རང་བཞིན་གྱི་དེ་ས་བརྐོ་བ་དང་མཉམ་དུ་ད་འདི་ལ་པར་ཁང་གཅིག་རྒྱག་གི་ཡིན་ཟེར་ནས་ས་བརྐོ་བ་དང་མཉམ་དུ་པར་ཁང་རྒྱག་གི་ཡིན་ཟེར་ས་ནང་དེ་ནི་ད་དེང་སང་ཡིན་ན་གསེར་མང་པོ་ཅིག་ཐོན་པ་རེད་ཟེར་ནས། གསེར་མང་པོ་ཅིག་ཐོན་པ་ད་གསེར་གྱི་གཏེར་ཟེར་ན་ནི་སྔ་མ་གཅིག་གསེར་རེད་མ་འདི་བྱ་བ་གསེར་མང་པོ་ཅིག་ཐོན་པ་རེད་ཟེར། དེ་ཅི་སྟེ་ད་དངོས་གནས་མ་བསྒྲིགས་རང་འགྲིག་ཟེར་ན་གོང་དུ་ནང་ད་ཞུས་པ་ནང་བཞིན་དཀོན་མཆོག་དང་དེ་ནས་ཆོས་སྐྱོང་འདི་ཚོའི་འཕྲིན་ལས་ཡིན་གྱི་རེད་དེ་ནས་གསེར་མང་པོ་ཅིག་རག་དེ་ནས་གསེར་དེའི།

པར་ཁང་ཆེན་པོ་འདི་འདྲས་གཅིག་གི་བསྐྲུན་ཐུབ་པ་དེ་ཡིན་པའི་ནི་ཞེ་དྲག་ཅིག་གི་གཟི་བརྗིད་ཅིག་རེད་ལ་ད་དུས་ད་ལྟ་བར་དུ་ང་ཚོ་མཇལ་ཡ་ཡོད་པ་ཅིག་ཆགས་ཀྱི་ཡོད་རེད་ད་གསུང་ཡ་བྱས་ན་སྡེ་དགེ་པར་ཁང་དེའི་རིག་གནས་གསར་བརྗེའི་སྐབས་ལ་ནི་ས་ཁུལ་དེའི་མི་མང་ཚོས་ནི་སྲུང་སྐྱོབ་གནང་ཡ་དང་ནི་པར་ཤིང་སྐྱོན་ཤོར་བ་འདི་གས་ལ་ད་བཟོ་བཅོས་དང་འདི་གས་ཀྱི་ཐོག་ནས་ད་ལྟ་བར་དུ་འདུག་སུ་གནས་ཐུབ་པ་ཅིག་བྱུང་བ་རེད་ལ་སྡེ་དགེ་ཁུལ་ལ་ཆ་བཞག་ན་ལས་པར་ཤིང་བརྐོས་མཁན་དེས་ཡང་ས་ཁུལ་འདིའི་ཁྱད་ཆོས་རང་གཅིག་གི་ཆགས་དེ་དང་བྱས་ཙང་ད་རྒྱལ་པོ་ཁོ་རང་ཡང་དགུང་ལོ་ལྔ་བཅུ་ང་གཉིས་ལ་ཕེབས་པའི་སྐབས་ལ་ད་ལྟའི་གི་པར་ཁང་འདིའི་དངོས་སུ་བཞེངས་ཡག་གི་ད་ལས་གཞི་དེ་དབུ་འཛུགས་གནང་ཡོད་ས་རེད་དེ་དུས་ད་རྒྱལ་ལ་པར་ཁང་ལབ་དུས་གཅིག་གི་ཁང་པ་གཅིག་བརྒྱབ་བཞག་པས་མ་འགྲིག་པའི་ཐོག་ལ་ནི་གི་ལས་ཀ་འདི་ཞེ་པོ་གཅིག་གི་རྒྱ་ཆེན་པོ་གཅིག་གི་ཆགས་ཀྱི་ཡོད་རེད་པ་དེ་དུས་པར་ཤིང་གི་ཡིག་གཟུགས་གཙོ་བོ་འདི་ག་པར་གཞི་བཅོལ་ཡོད་ན་ད།

ད་དེའི་སྐོར་དེ་ཁོ་མ་འདྲ་བ་འདྲ་གཅིག་ཡོད་པ་རེད་ད་རྩ་བའི་བོད་པ་ལ་ཞེན་ཤུགས་ཆེན་པོ་ཡོད་མི་དང། དེ་ནི་ཁོ་རང་ད་བོད་པའི་ཆོས་དང་རིག་གཞུང་དེ་ཚོ་ལ་མཁས་པ་ཡིན་མིན་གང་ལྟར་ཀྱང། ད་མི་རིགས་རང་གི་ངོ་བོའི་སྟེང་ནས་བྱས་པ་ཡིན་ན། ཆོས་ལུགས་ལ་དགའ་ཞེན་ཡོད་མི། བོད་པའི་སྐད་དང་རིག་གཞུང་ལ་དགའ་ཞེན་ཡོད་མི། དགའ་ཞེན་ཡོད་པ་ཙམ་མ་ཡིན་པ་སྐད་དང་རིག་གཞུང་དེ་ཚོ་རྒྱུན་འཛིན་དང་དར་སྤེལ་གྱི་སྟེང་དུ། ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་བྱེད་མི་དང་ལས་ཀ་བྱེད་མི་དེ་འདྲ་ཞིག་རེད་འདུག་དེ་རྗེས་དེ་གང་ལྟར་ཀྱང་ཁོ་རང་ངའི་སྔ་མ་ཁོ་རང་གཏམ་བཤད་དེ་འདྲའི་འགའ་ཞིག་ཉན་མྱོང་ཁོ་རང་གཏམ་བཤད་ཡིག་ཐོག་བཟོ་བྱས་པ་དེ་འདྲ་ཡོད་པ་རེད།

ད་གཙོ་བོ་ཁོ་སྒྱུ་རྩལ་གྱི་ཆ་ནས་ཡིན་ན་འདྲ། བསམ་བློའི་རིག་གཞུང་གི་ཆ་ནས་ཡིན་ན་འདྲ། སྐད་ཡིག་དང་གང་གི་ཆ་ནས་ཡིན་ན་འདྲ། མི་བརྒྱ་ཕྲག་སྟོང་ཕྲག་མང་པོ་གི་དཀའ་ལས་རྒྱ་མང་པོ་བྱས་པའི་མཐའ་མ་གི་རིག་གཞུང་གི་ཤུལ་བཞག་གི་ངོ་བོ་དམིགས་བསལ་བ་ཅིག་ཡིན་པ་ཡིན་དུས། དེ་ལ་རྩ་བ་ནས་གཏོར་སྐྱོན་བཏང་ན་འགྲིག་གི་མ་རེད་དེ་ལ་གཏོར་སྐྱོན་བཏང་བ་ཡིན་ན་ལོ་རྒྱུས་ཀྱི་སྟེང་ནས་ང་ཚོ་ནག་ཉེས་ཅན་ཆགས་ཡག་གི་ཉེན་ཁ་ཡོད་རེད་ཟེར་དེ་འདྲའི་གི་ད་ནས་ཚིག་ཅིག་ཡར་ཞུས་ད་མ་གང་ལྟར་ཀྱང་ད་ནས་སྐྱོབ་ཐུབ་པ་དེ་ད་ཡང་གླིང་རྡོ་རྗེ་གི་ད་བཀའ་དྲིན་ཡིན་ཟེར་ནས་ང་ཚོ།

ད་པར་དག་པོ་གཅིག་ཡོང་ཡག་གི་ཆེད་དུ་ད་པར་རྩ་དང་པར་ཤིང་དེ་ཞུ་དག་བྱེད་ཡག་འདི་ཞེ་པོ་ཅིག་གི་གལ་ཆེན་པོ་དང་ལས་ཀ་འདི་ད་ལྟ་ནང་བཞིན་གྱི་དུས་ཚོད་འདི་ནང་ལོགས་ལ་སྟབས་བདེ་དེ་འདྲ་ཅིག་གི་ཡོད་མ་རེད་ཀོ་ཤིང་ལ་བརྐོས་རྒྱབ་ཁག་པོ་དེ་ནོར་འཁྲུལ་ཕྱིན་པ་ཡིན་ན་ཡང་བཟོ་བཅོས་རྒྱབ་ཁག་པོ་ཡོད་རེད་བྱས་ཙང་དེ་འདྲ་ཅིག་ཡིན་དུས་འདི་ཞུ་དག་གི་རིམ་པ་ག་ཚོད་ཙམ་ཅིག་གི་གནང་གི་ཡོད་ན། དེ་ནས་པར་བརྐོས་ད་མང་པོ་ཞེ་པོ་ཅིག་གི་ནང་ལོགས་ནས་ཨ་ཡར་གདམ་སྒྲུག་ཅིག་གིས་གནང་གི་ཡོད་ས་རེད་དེ་གདམ་སྒྲུག་དེ་ག་འདྲ་ཞིག་གནང་གི་ཡོད་ན་དེ་བཞིན་པར་བརྐོས་པའི་ལས་ཀ་འདི་ད་ལྟ་ང་ཚོ་གོང་ལ་བཀའ་མོལ་བྱུང་ནང་བཞིན་གྱི་ལས་སླ་པོ་ཅིག་རྩ་བ་ནས་མ་རེད་ཡིན་ནའི་ལས་ད་འདི་གས་ཀྱི་ཐོག་ལ་ཡང་སྐབས་དེ་དུས་པར་བརྐོས་སྟངས་དང་འདི་གས་ཀྱི་ཐོག་ལ་ཡིན་ནའི་རེད་ཁྲིམས་གཏན་འབེབས་གནང་ཡ་དང་དེ་འདྲ་ཅིག་གནང་ཡོད་ས་རེད་བ།

པར་བརྐོ་བྱེད་པའི་སྐབས་ལ་ད་གོང་དུ་རང་ངས་ལབ་སོང་བ་དེ་རེད་དོན་དག། དོན་དང་པོ་དཔེར་ན་ང་ཚོ་ཕ་ཡུལ་ལ་ལྟ་དཔེར་ན་སྟག་ཚང་ལྷ་མོ་ཀིརྟི་དགོན་པ་ལ་སྔར་མ་སྔར་མ་པར་ཤིང་བྱས་འདུག་དེ་པར་ཤིང་གི་གཞོང་རྟ་ངོ་ལོ་རྒྱུས་དང་གཅིག་གོ་དཀར་ཆག་ནོ་ཞེས་པར་དེ་ཚོ་ལ་ལྟ་ན་དཔེར་ན་ང་ཚོ་པར་བརྐོ་ཞེས་དེ་བོད་རང་གི་ཐུན་མོང་མ་ཡིན་པའི་གོ་རིག་གནས་ཀྱི་ཚན་ཁག་ནང་གཅིག་རེད་འདུག་དཔེར་ན། ད་གོ་བཟོ་རིག་བྱེད་ནི་དོན་དང་པོ་པར་བརྐོ་བའི་སྐབས་དེ་ལ་ཉམས་མྱོང་རེད། ད་རིག་གནས་དེ་ད་གོ་ཉམས་མྱོང་མེད་པ་ནང་བཞིན་གྱི་གོ་རིག་གནས་དེ་ཕུན་སུམ་ཚོགས་པ་ནང་ཆགས་ཐུབ་ཡོད་མ་རེད།

མང་པོ་ཞེ་པོ་ཅིག་ཡོད་ཚོད་ཅིག་འདུག་བྱས་ཙང་ཁྱོན་ད་ལས་མི་སྐབས་དེ་དུས་ག་ཚོད་ཙམ་ཅིག་ཡོད་ན་ཁོང་རྣམ་ཚོ་ནི་དུས་ཡུན་ག་ཚོད་ཙམ་ཅིག་གི་ནང་ལོགས་ལ་བཀའ་འགྱུར་འདི་པར་ཤིང་ཐོག་ལ་བཀོད་ཐུབ་པ་བྱུང་ཡོད་ན་དེ་དུས་གསུང་ཡ་བྱས་པ་ཡིན་ན་ལས་མི་ཚང་མ་རིན་མེད་དང། ཁྲལ་བསྡུ་ཡ་འདི་འདྲས་མ་ཡིན་པ། དངུལ་སྤྲད་པའི་སྐོར་ཅིག་འདུག་ལ་ད་བཀའ་འགྱུར་གྱི་པར་ཤིང་འདི་ད་ལྟ་བར་དུ་སྐབས་འདི་དུས་ཀྱི་པར་ལ་བཀོད་པ་འདིས་པར་ཤིང་གྲངས་ག་ཚོད་ཙམ་ཅིག་ཆགས་ཡོད་ན། འདི་གས་ཀྱི་ཐོག་ལ་ཡིན་ནའི་རེད་ཡང་སྦྱིན་བདག་འདོན་གནང་མཁན་དང་འདི་འདྲས་བྱུང་ཡོད་ཀྱི་རེད་བ། ནག་ལྟ་རང། སྦྱིན་བདག་ནི་ད་དེ་ངས་གསལ་པོ་ཧ་འདྲ་གོ་མ་སོང་ད་ཡིན་རྒྱུ་ལྟ་དེ་གཅིག་ལྟ་རེ་བྱ་དེ་ད་ནག་གོང་དུ་རང་ངས་ལབ་སོང་ནང་བཞིན།

གོ་རྒྱ་རང་ཁུལ་གྱི་སྟེང་ནས་ཡོང་དགོས་ཡ་གཅིག་འདུག་ཨ་ད། ད་སྡེ་དགེའི་རྒྱལ་པོ་བསྟན་པ་ཚེ་རིང་གི་གནང་སྟངས་དེ་དེ་མ་ཡིན་པ། གོ་པར་ཤིང་ཚིག་ཏུ་བཏང་མཁན་ཡིན་ན་འདྲ་སྣག་ཚ་བཟོ་མཁན་ཡིན་ན་འདྲ་ཤོག་གུ་དང་ལས་ཀ་བྱེད་མཁན་ཡིན་ན་འདྲ་ཡི་གེ་འབྲི་མཁན་ཡིན་ན་པར་བརྐོ་མཁན་དང་ཆ་ཚང་བ་ལ། གོ་ཡི་ཐང་དང་འཚམས་པའི་གོ་གླ་ཆ་ཡོད་དེ་པ། གོ་གླ་ཆ་དེ་ཡང་གོ། ད་ལས་མི་དཀྱུས་མ་བ་ལས་ཀྱང། སྐབས་འདིའི་པར་ཤིང་བརྐོ་མཁན་དེ་ཚོ་ལ་ཡང། དེ་ད་ཡི་གེ་འབྲི་མཁན་དང་པར་ཤིང་བརྐོ་མཁན་དེ་ཚོ་ལ་ཡང། གྱི་གླ་ཆ། གོ། གྱི་བརྩི་ས་བརྩི་འཇོག་གི་སྟེང་ནས་གང་འཚམས་ཀྱི་ཆེན་པོ་དང་ཡག་པོ་བྲི་ངེས། དེ་རྐྱང་པ་མིན་པར་གོ། ད་སྡོད་ས་གི་གནས་རེད། དེ་ནས་ཁ་ལག་དེ་ཚོ་ཡང་ཕུན་སུམ་ཚོགས་པ་གང་བཟང་བཟང་ཞིག་དེ་དག་ང་ཚོ་བོད་ལ་དེ་འདྲ་འདུག་བ་དཔེར་ན། ལྷ་བཟོ་དང། གཙུག་ལག་ཁང་དང་སྐུ་གསུང་ཐུགས་རྟེན་བཞེངས་མཁན་དེ་ཚོ་ལ། དམིགས་བསལ་གྱི་བཀུར་སྟི་བྱེད་ཀྱི་འདུག་བ། དེ་ལ་གྱིས་འཚོ་བ་དང་དེ་ཚོ་ཡག་པོ་བྱས་ན་སོ་སོའི་བསོད་ནམས་འགྲོ་གི་རེད་ཟེར། ད་དེ་འདྲའི་བཤད་སྟངས་བྱས་འདུག་བ་དེ། ད་བཤད་སྟངས་ཡོད་པ་ནང་བཞིན་གྱི། དེ་ཚོ་ལ་དེ་ཚོ་ཡང་གོ་ཆ་རྐྱེན་ནང་ཕུན་སུམ་ཚོགས་པ་ཞིག་སྤྲད་ཡོད་ས་རེད། ད་ཆོས་ལུགས་ཀྱི་བསམ་བློ་བཏང་ན་ར། ད་དེ་ཡང། ད་ཆ་རྐྱེན་གོ་ཡག་པོ་སྦྱར་ཡོད་ས་རེད།
ལགས་འོ་ན། ལགས་སོ། ད་ནི་གཞན་དག་ཁོ་རང་གིས་ནི་བཀའ་འགྱུར་གྱི་པར་ཤིང་རྐྱང་པ་མ་ཡིན་པ། ཨ་ནི་གསུང་རབ་གཞན་དག་ད་ག་རེ་ག་རེ་ཅིག་གི་པར་ཤིང་ནང་ལོགས་ལ་བཀོད་གནང་ཡོད་ན་བསྟན་འགྱུར་གྱི་པར་ཤིང་གི་ལས་གཞི་འདི་དབུ་བཙུགས་གནང་ཡ་དང་གླེགས་བམ་ག་ཚོད་ཙམ་ཅིག་བཀོད་ཡོད་ན་ད་ད་ལྟ་གསུང་ཡ་བྱས་པ་ཡིན་ན་ཁོ་རང་དགུང་ལོ་དྲུག་ཅུ་རེ་གཅིག་ལ་ཕེབས་པའི་སྐབས་ལ་དགོངས་པ་རྫོགས་པ་ཅིག་གསུངས་ཤག་བྱས་ཙང་ལས་གཞི་འདི་ད་རྒྱ་ཆེན་པོ་ཞིག་རག་ཅིག་གི་རེད་བྱས་ཙང་ནི་ཁོ་རང་གིས་ལས་གཞི་འདི་གའི་མུ་མཐུད་བྱེད་ཆེད་མཇུག་སྐྱོང་གནང་མཁན་དེ་སུ་ཆགས་ཡོད་ན།
ད་རུང་ད་ལྟའི་དེ་རིང་འདུག་ད་ལྟ་གོང་དུ་ངས་གོང་དུ་དྲན་པ་གྱིས་སོང་བ་གཅིག་ད་བཀའ་འགྱུར་ལ་པར་བྱང་ག་ཚོད་ཡོད་རེད་ཟེར་བཀའ་འགྱུར་ལ་པར་ཤིང་པར་བྱང་བརྒྱ་དང་གསུམ་ཡོད་ས་ཡོད། ལགས་སོ། སུ་ལུགས་སུ་འདྲ་གི་མདའ་དཔེར་ན་ད་སྡེ་དགེ་བཀའ་འགྱུར་དང་ཅོ་ནེ་བཀའ་འགྱུར་དང་སྣར་ཐང་བཀའ་འགྱུར་དུ་ལུགས་ཡང

རྒན་ལགས་ཀྱིས་ངོ་སྤྲོད་ཅིག་གནང་རོགས་གནང་ད་ང་རང་ཚོ་བོད་ལ་མཚོན་པ་ཡིན་ན་ཞོལ་པར་ཁང་སྣར་ཐང་པར་ཁང་རྒན་ལགས་ད་ཅི་གོང་ལ་གསུངས་སོང་ཅོ་ནེ་པར་ཁང་བྱས་བྱས་དེ་གའི་མང་པོ་ཅིག་གིས་ཡོག་རེད་པ་ད་བོད་ལ་བཀའ་འགྱུར་བསྟན་འགྱུར་གྱི་པར་ཤིང་ཁྱོན་ག་ཚོད་ཙམ་ཅིག་གིས་ཆགས་ཀྱི་ཡོག་རེད་དེ་གའི་རྒྱལ་པོ་ད་ཁོ་རང་གི་ནི་དུས་ལ་དེ་གའི་ཁུལ་ལ་ཆ་བཞག་པ་ཡིན་ན་ད་ད་ཅི་གོང་ལ་གསུངས་ནང་བཞིན་གྱི་རིས་མེད་ཀྱི་ད་དགོན་པ་བསྐྲུན་གནང་ཡོག་རེད་ལ། བཤད་གྲྭ་ཡིན་ནའི་མང་པོ་ཅིག་བཞེངས་ཡོད་པ་འདུག། ད་ནི་བྱས་ན་ད་ཁོ་རང་ཅིག་གིས་དགོངས་པ་རྫོགས་ཡ་འདི། དགུང་ལོ་དྲུག་ཅུ་རེ་གཅིག་གི་སྐབས་ལ་དགོངས་པ་རྫོགས་པ་རེད། བྱས་ཙང་ད་ལོ་རྒྱུས་ཐོག་གི་མི་སྣ་འདི་འདྲ་ཅིག་དངོས་གནས་སྡེ་དགེ་ཁུལ་ལ་རེད་དེ་ལས་ཡིན་ནའི་ལས་ཁུལ་དེ་ག་རང་ལ་ཆ་བཞག་ཡིན་ནའི་ལས་ཡང་འདི་ས་སྐྱོང་གནང་བྱས་བྱས་མང་ཚོགས་ལ་ཕན་བདེ་བསྐྲུན་ཡ་ཐ་ན་བོད་མི་རིགས་ཀྱི་ཆོས་དང་རིག་གཞུང་ལ་ད་འད།

དེ་དང་དེ་དང་དེ་ཡིས་མཚོན་པའི། བོད་ལ་ལོ་རྒྱུས་ཀྱི་སྟེང་ནས་བཀའ་འགྱུར་པར་མ་ཕལ་ཆེར་ད་བཅུ་གྲངས་ཅིག་ཡོད་ས་ཡོད། དེ་གཅིག་རེད། གླང། དེ་ནས་གཞན་པ་གཅིག་དེ་ལྟ་ན་གོང་དུ་རང་ག་ལ་སོང་ན་ཡི་ལྟ་འདིའི་དུས་ཚོད་ཞེ་དྲག་ཡོད་ས་མ་གདའ་དེའི་ནང་ནས་གལ་ཆེ་གཅིག་དེ་ལྟ་དཔེར་ན་སྡེ་དགེ་ཆོས་རྒྱལ་ད་བསྟན་པ་ཚེ་རིང་གིས་མཚོན་པའི་དེ་སྔ་བོད་ཀྱི་ལོ་རྒྱུས་སྟེང་བྱོན་པའི་མེས་པོ་གོང་མ་དེ་ཚོ་གི་མཛད་པ་གི་སྟེང་ནས་ང་ཚོ་ལ་དཔེ་ལྟ་རུ་ཞུ་དགོས་ཡ་གཅིག་དེ།

ད་ཅི་ཞིག་བྱས་འདུག་ཁོས་ཅི་ཞིག་བྱས་པའི་བྱ་བ་དེ་ལ་བརྟེན་ནས་ང་ཚོ་ལ་ཕན་ཐོགས་ག་ཚོད་ཡོང་གི་འདུག་ད་དེ་ཚོ་བསམ་བློ་གཏོང་ཡ་ཡིན་ན་ད་དེང་སང་གི་གཞོན་སྐྱེས་དེ་ཚོ་ངོ་མ་རིག་ཀྱང་ཆ་རྐྱེན་འཛོམས་པོ་དང། བྱས་ན་ག་རེ་ཡིན་རུང་བྱེད་ཡ་ཡོད་བསྡད་པ་ཅིག་ཡིན་ཏེ་དངོས་གནས་དྲང་གནས་ངོ་མ་བྱས། ང་ཚོ་ད་སྔོན་བྱོན་གྱི་མེས་པོ་ད་གོང་མ་ད་མཛད་པ་ཅན་འདི་དང་འདིའི་ཚོ་མི་མཛད་པ་ཅན་དེ་ཚོ་གི་ད་རྣམ་ཐར་ཕྲན་བུ་བལྟ་བ་ཡིན་ན།

ད་གང་ལྟར་ཀྱང་མདོར་ན་ཁོ་ཚོ་གི་རྣམ་ཐར་ལོ་རྒྱུས་དེ་ཚོ་ལ་དོ་སྣང་རག་ཅིག་ཕྲན་བུ་བལྟ་བ་ཡིན་ན། དེ་ནས་ད་དངོས་གནས་ཁོ་ཚོ་འདི་དང་འདི་བྱས་འདུག་ད་ང་ཚོ་གི་ནི་ཏང་དང་ཚང་མས་འདི་དང་འདི་བྱེད་གི་ཡིན་བསམ་བྱེད་ཀྱི་སེམས་ཤུགས་དང་སྙིང་སྟོབས་སྐྱེས་ཡོང་ཡ་ལ་ཏན་ཏན་ཕན་ཐོགས་ཡོད་རེད་བསམ་གི་ལགས།
ལགས་ལགས་སོ་བྱས་ཙང་ནི་རྒན་ལགས་ད་ད་འདི་ནི་ང་ཚོའི་ཡང་ལེ་ཚན་ནང་ལོགས་ལ་རྒན་ལགས་ཀྱིས་ནི་སྡེ་དགེ་ཆོས་རྒྱལ་བསྟན་པ་ཚེ་རིང་གི་ད་སྐུ་ཚེའི་ལོ་རྒྱུས་དེ་གའི་ངོ་སྤྲོད་གནང་བར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན།